དེ་ཚོ་ལ་ཁོང་སྟེང་གཉིས་ལ་ཀུན་མཁྱེན་འཇམ་དབྱངས་བཞད་པའི་གསུང་གྲུབ་མཐའ་ཆེན་མོ་ནང་ལ་གསུངས་ཡོད་རེད། གྲུབ་མཐའི་རྩ་བ་ཁོ་རང་ནང་ལ། བག་ཆགས་ཤེས་སྒྲིབ་ཉོན་མོངས་བག་ཆགས་ཤེས་སྒྲིབ་ཉོན་མེད་མ་རིག་འང། ཞེས་གསུངས། ཉོན་མོངས་མ་ཟད་ཤེས་སྒྲིབ་སྤོང་མི་རྩོམ་ཟེར་བ་དེ་རེད། བག་ཆགས་ཤེས་སྒྲིབ་ཉོན་མེད་མ་རིག་འང་ཞེས་ཟེར་ཏེ། བག་ཆགས་ཤེས་སྒྲིབ་ཡིན་ལ་ཉོན་མེད་མ་རིག་ཟེར་ཏེ་ཉོན་མོངས་ཅན་མ་ཡིན་པའི་མ་རིག་པའང

ཤེས་སྒྲིབ་ལྷན་སྐྱེས་ནི་གོ་བར་ཟད་ལ། ཀུན་བརྟགས་ནི། ཤེས་སྒྲིབ་ལྷན་སྐྱེས་གོ་བདེ་བོར་ཟད་ད་ཉོན་མོངས་ཀྱི་བག་ཆགས་དེའི་ཟད་ཟེར་བ། ཀུན་བརྟགས་ནི། གཟུགས་འཛིན་པའི་དབང་ཤེས་སོགས་ལ། ཡུལ་བདེན་པར་སྣང་བ་ལ། མ་འཁྲུལ་བར་འཐད་པར་འཛིན་པའི་བློ། ས་བོན་དང་བཅས་པའོ་ཟེར་འདུག།

འཐད་པར་འཛིན་པའི་བློ་དང་དེའི་ས་བོན་དང་བཅས་པ་ཡིན་ཟེར་ཏེ་ས་བོན་ལ་སྤྱིར་བཏང་ཀུན་བཏགས་ཟེར་བ་གཅིག་ཡོང་གི་རེད་པས་ཡོང་གི་མ་རེད་ཟེར་བ་ད་དེ་ལྟར་གྱུར་པ་བློ། ཀུན་བཏགས་ཟེར་ཏེ་བློ་གཅིག་བློ་མངོན་གྱུར་བ་གཅིག་ལ་རྒྱལ་བ་མ་གཏོགས་ས་བོན་བག་ཆགས་གཅིག་ལ། དེ་ནས་དེ། སྤང་བྱ་ཀུན་བཏགས་དང་ལྷན་སྐྱེས་གཉིས་ཀྱི་ནང་ནས་ཀུན་བཏགས་ཞེས་པ་དེ། བདེན་འཛིན་ཀུན་བཏགས་ཀྱིས་བཞག་པའི་བག་ཆགས་དེ་ཚོ་དེ། དེ་ནས་འདི་ཨེ་ཡིན། བདེན་འཛིན་ཀུན་བཏགས་ཡིན་ཟེར་ན་དེ་མ་ཡིན་ཟེར་དགོས་ཡོད་རེད་ད། པཎ་ཆེན་བསོད་ནམས་གྲགས་པའི་གསུངས་པ་བཞིན་བཟུང་བྱས་དེ་ལ་ཤེས་པ་ཡིན་ན་བློ་བློ་ཡིན་དགོས་ཡོད་རེད་དམིགས་རྣམ་འཛིན་པའི་བློ་གཅིག་ཡིན་དགོས་ཡོད་རེད་ས་བོན་ཟེར་གྱི་ད་དམིགས་རྣམ་མེད་ས་གཅིག་དགོས་ཡོད་རེད་བ་ཟེར་དེ་ལྟར་ན་ས་བོན་དམིགས་རྣམ་ཡོད་པ་དང་ཟེར་ཀུན་གཞི་དཀའ་འགྲེལ་ནང་ལ་རྗེ་རིན་པོ་ཆེ་གིས་ས་བོན་ལ་དམིགས་རྣམ་ཡོད་པར་ཐལ་བ་ལ་སོགས་པའི་རྟགས་གསལ་གཏང་རྒྱུ་ཡོད་བ།

ཤེས་སྒྲིབ་ཀྱི་ས་བོན་ནི་ཉོན་མོངས་པའི་བག་ཆགས་མཐར་ཐུག་པ་དང་ཟེར། དེ་འགྲིག་གི་འདུག་ཨ། ད་ཅིའི་སྐྱོན་རྒྱུ་ལ་ལྟ་དྲི་ནི་ཤེས་སྒྲིབ་ལས་ལྷག་ཟེར་ཡ་དེ་རེད། ད་མངོན་གྱུར་ནི་ཟེར་ནས་ཤེས་སྒྲིབ་མངོན་གྱུར་དེ། མངོན་གྱུར་ནི། དངོས་པོ་བདེན་པར་སྣང་བའི་ཆ་སོགས་ཡིན་གྱི། བདེན་པར་སྣང་ན་ཤེས་སྒྲིབ་ཡིན་པས་ཁྱབ་པ་སོགས་བྱ་མི་རུང་ངོ་ཟེར་འདུག། ཤེས་སྒྲིབ་མངོན་གྱུར་དུ་བཞག་ཟེར་ན། དངོས་པོ་བདེན་པར་གྲུབ་པར་སྣང་བའི་ཆ་དེ་ཡིན་ཟེར།

ཤེས་སྒྲིབ་ལ་དབྱེ་ན་མངོན་གྱུར་དང་ས་བོན་གཉིས། དང་པོ་ཡི་མཚན་ཉིད། ཤེས་སྒྲིབ་མངོན་གྱུར་མཚན་ཉིད་ག་རེ་བཞག་འདུག་ཟེར་ན། བདེན་འཛིན་མ་ལུས་པར་སྤངས་པའི་འཕགས་པ་སློབ་པའི་རྒྱུད་ལ་ཡང་འབྱུང་བའི། སྒྲིབ་པའི་རིགས་སུ་གནས་པ་གང་ཞིག། ཡུལ་རང་གི་མཚན་ཉིད་ཀྱིས་གྲུབ་པ་ལྟ་བུར་སྣང་བའི་ཨ་གཉིས་སྣང་འཁྲུལ་པའི་ཆ་ཟེར། འདི་ནང་ཡོད་གཉིས་སྣང་འཁྲུལ་པའི་ཆ་དེ། ཤེས་སྒྲིབ་མངོན་གྱུར་གྱི་མཚན་ཉིད་དེ་བཞག་འདུག།

སྤོང་དགོས་རེད། མཐོང་ལམ་ནས་མ་སྤོང་ན་མཐོང་སྤང་ཡིན་དོགས་མི་འདུག། ང་ནི་ཀུན་བཏགས་བཞག་པ་ཡིན་ན་དེའི་ཡི་གེ་ལ་ས་བརྒྱད་པའི་སྐབས་སུ་གཞི་ནས་སྤོང་དགོས་ཡ་གཅིག་ཡིན་ན་ཐལ་འགྱུར་བའི་ལུགས་ལ་ཤེས་སྒྲིབ་སྤོང་པ་མགོ་བཙུགས་ཡ་དེ་ས་བརྒྱད་པ་ནས་ཡིན་ཟེར་ཡ་དེ་ཚོ་དེ་ཡང་འགྲིག་གི་ཡོད་མ་རེད་དེ་ཚོ་ཚང་མ་དང་འཁྲུག་འགྲོ་གི་ཡོད་པ་ཡིན་ཟུར་ཟ་ནི་དེ་ཚོ་དེ་དཔྱད་པ་བྱེད་དགོས་ཡ་རེད་ད་པཎ་ཆེན་བསོད་ནམས་གྲགས་པས།

ནོ། དེ་རེད། ད་དེ་ཤེས་སྒྲིབ་ཡིན། ཤེས་སྒྲིབ། ཤེས་སྒྲིབ་མངོན་གྱུར་ཡིན། ཤེས་སྒྲིབ་མངོན་གྱུར་ཤེས་སྒྲིབ་གོ་མི་ཆོད། ཨོ་དེ་འདྲའི་ཅིག་གི་ལན་རྒྱག། ཨོ་ཡ། འོ་ན་གཉིས་སྣང་འཁྲུལ་བ་དེ་ཤེས་སྒྲིབ་ཡིན་པར་ཐལ་ཤེས་སྒྲིབ་ནང་ལ་བསྡུས་པའི་ཕྱིར་ཞེ་ན་དེ་ནོ་དེ་ནི་དེ། ཡིན་པས་ཁྱབ་པ་མེད་ཟེར། ཨོ་དེ་འདྲའི། ད་དེ་ཚོ་ཚང་མ་དེ་ཉིས་བརྒྱ་དྲུག་ཅུ་རེ་ལྔ་དོ་རེ་དྲུག་ལ་མ་ལྟ་ད་གསལ་པོ་ཡོད་རེད།

དེ་ཡི་འབྲས་བུ་དེ་ཚོ་དེ་ནང་བསྡུས་ཡིན་ཟེར་ནས་གསུང་བ་ཡིན་ཟེར་ས་ནི་གལ་སྲིད་ཤེས་སྒྲིབ་ཡིན་ན་བསྡུས་ཟེར་དགོས་ཡ་སྐད་མི་འདུག་ཨ་ཁོ་ཤེས་སྒྲིབ་རེད་བསྡད་ཡོད་ཟེར་ས་ནི་ཤེས་སྒྲིབ་ནང་བསྡུས་ཟེར། མོ། འདོད་ཆགས་ཀྱི་བག་ཆགས་དེ་ཡང་ཤེས་སྒྲིབ་ནང་བསྡུས་ཞེ་སྡང་གི་བག་ཆགས་དེ་ཡང་ཤེས་སྒྲིབ་ནང་བསྡུས་ཟེར་དགོས་ཡ་སྐད་མི་འདུག་ཨ་ཤེས་སྒྲིབ་ཡིན་ཟེར་ཟེར་ས་རེད་བ་ཁོ་དེ་རེད་བསྡུས་ཟེར་དེ་མ་ཡིན་ན་ཡང་བསྡུས་སྟངས་བཤད་ཀྱི་ཡོད་རེད་ཟེར། ཨོ་དེ་འདྲའི་ཅིག་གི་ཐོག་ནས་ལ་ལན་དེ་རྒྱབ། དང། མདོར་དེད་ནས་ཡོངས་སུ་རྫོགས་པར་གྱིས་གསུང་བསྒྱུར་བ་དེ་ཞི་ཁྲོའི་མངོན་གྱུར་ཟེར་ནས་གསུང་བསྒྱུར་བ་དུ་ཨ་སྙིང་རླུང་ཁྲིར་བ་ཟེར་མདོ་ཨ་སྙིང་རླུང་ཁྲིར་བ་ཟེར་གྱི་དུ་མ་རིག་པ་ཕྱག་དབང་གི་ལྡེམ་བུར་གྲུབ་པར་སྣང་བས་ཨ་སྙིང་རླུང་ཁྲིར་བ་དེ་སྦྱར་གྱི་འདུག་ད་ལྟ་ཕ་འཛུགས་བཙུགས་ས་དེ་ག་འདྲ་ཡིན་མིན་དེ། དཔེར་ན་ཆོས་ཆ་དེ་འདྲའི་ཆེ་ལ་བཙུགས་ནས་སྤོ་འཛུགས་མི་ཞིག་ལྟ་བུ་ལ་དེ་ཨེ་ཡོད་ཡོད་ན་ག་འདྲའི་རེད།

བདེན་འཛིན་མན་ཆད་ཀྱི་ཉོན་མོངས་དེ་གའི་ཁ་གཏད་ཆག་ཐུབ་པའི་དབང་དུ་གཏོང་ན་ཡང་དེའི་ཁ་གཏད་ཆག་མི་གཏོང་གི་ཆག་ཡག་གི་ཐལ་བ་དེ་ཡོག་རེད། དེའི་ཁ་གཏད་ཆག་མ་གཏོང་ན་ཤེས་སྒྲིབ་སྤོང་བའི་ཐབས་བླ་ན་མེད་པ་དེ་སྟོང་པ་ཉིད་ཀྱི་དོན་རྟོགས་པའི་ཤེས་རབ་ཡིན་ཟེར་ནས་དེ་གསུང་གི་ཡོག་རེད། ཡན་ལག། ཡན་ལག་འདི་དག་ཐམས་ཅད་ནི་ཐུབ་པས་ཤེས་རབ་དོན་དུ་གསུངས་ཟེར་སྤྱོད་འཇུག་ནང་གསུང་གི་དེ་རེད། དེ་ཕྱིར་ཉོན་མོངས་ཐམས་ཅད་ཀྱང་གཏི་མུག་བཅོམ་པས་བཅོམ་པར་འགྱུར་ཟེར་ན་གཏི་མུག་བདེན་འཛིན་བཅོམ་ནས་ཉོན་མོངས་ཐམས་ཅད་བཅོམ་ཐུབ་གི་ཡོག་རེད། དེ་འདྲའི་ཡིན་ཟུག་ཟ་ནི། ཉོན་མོངས་པ་དང་ཤེས་བྱའི་སྒྲིབ་པ། ཡོངས་སུ་རྫོགས་པ་ལས་བྲལ་བར་འདོད་ན་འདི་ཚོས་ཀྱི། དེ་ནི་འདི་སྟོང་པ་ཉིད་ཀྱི་དོན་སྒོམ་པ་འདི་དགོས་དགོས་རེད། སངས་རྒྱས་འཇིག་རྟེན་དུ་བྱོན་པ་དང། བྱང་ཆུབ་སེམས་དཔའ་རྣམས་ཀྱིས་རབ་ཏུ་བྱུང་དགོས་ཡ་དང་དཀའ་སྤྱད་གྲངས་མེད་ལ་ཚོགས་བསགས་པ་དེའང། དེའི་ཁ་དེ་ལ་སྟོང་ཉིད་རྟོགས་པ་དེ་གི་ཆེད་དུ་རེད་ཟེར་ཡ་ད་དེ་མང་པོ་མང་པོ་གསུང་གི་འདུག་ཨ། ད་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས། བདག་ཕྱོགས་ནི་བདེན་འཛིན་རེད་དེ་ལས་ཕྲ་བའི་སྤང་བྱ་བྱས་ན་ཤེས་རབ་གཅིག་གིས་དེའི་གཉེན་པོ་བྱེད་མི་ཐུབ་པར་ཐལ། བདེན་འཛིན་ལས་རགས་པའི་གི་ཉོན་མོངས་ཡིན་ན། དེའི་ཞེན་ཡུལ་མེད་པར་རྟོགས་པའི་བློ་གིས་བདེན་འཛིན་ལ་མི་གནོད་པས་ཁྱབ་པའི་ཕྱིར། ཁྱབ་ན་ཉོན་མོངས་ཅན་མ་ཡིན་པའི་མ་རིག་པ་ལས་རགས་པའི་ཉོན་མོངས་ཡིན་ན། དེའི་ཞེན་ཡུལ་མེད་པར་རྟོགས་པའི་བློ་གིས་ཁྱོད་ལ་མི་གནོད་པས་ཁྱབ་པར་ཐལ། ཁྱབ་ན་བདེན་མེད་རྟོགས་པའི་ཤེས་རབ་ཀྱིས་ཁྱོད་ལ་མི་གནོད་པར་ཐལ། མི་གནོད་ན། དེའི་དངོས་གཉེན་ལ་སྟོང་པ་ཉིད་ཀྱི་དོན་རྟོགས་པ་མ་གཏོགས་མེད་བ་དེ་ནི་ད་ང་ཚོས་མཐའ་བཞི་གཉིས་སྣང་ལ་འདས་ཟད་ཤེས་རབ་ཀྱི་ཚུལ་སྟོང་པ་ཉིད་ཀྱི་དོན་རྟོགས་པ་དེ་མདོ་སྔགས་གང་གི་ལམ་ཕྱིན་པ་ཡིན་ན་ཡང་ཡུལ་སྟོང་པ་ཉིད་ཀྱི་དོན་ཤེས་སྟངས་ལ་ཁྱད་པར་རྩ་བ་ཉིད་ནས་ཏིལ་འབྲུ་ཙམ་ཡོད་མ་རེད་ཟེར་བའི་བར་བ་དེ།

དེ་ད་ལྟ་སོ་སོ་ཅིག་བློ་ལ་ཅིག་ཨོ་འདི་ནི་ཅིག་ཟེར་བསམ་སོ་ཅིག་མ་བྱས་ཀྱི་བར་དུ། ཨོ་དེ་ནི་བསམ་བློ་གཏོང་དགོས་ཡ་ཅིག་རེད་བཞག་འདུག་འདི་ཚོ་དེ་ག་འདྲས་ཡིན་ན་མིན་ན་དེ་ཧ་གོ་ཐུབ་མི་འདུག་ང་རྣམ་པ་ཚོས་གི་ད་སྐྱེས་པར་བྱས་ཡོད་ཀོ་ཚང་ཞིག་ཅིག་ཉལ་ཉལ་བྱེད་རྒྱུ་མང་དྲག་སོང་སྟེ། ཅིག་ལོང་ཡོད་ས་དེ་ཚོས་ཅིག་བྱེད་པ་ཡིན་ན་དེ་ནི་སོ་སོ་སོ་སོ་ལ་སྐྱེས་པར་བྱས་པའི་མཐུ་ཡོད་སོ་ས་ནི་འོང་འདི་ཚོ་ལ་བརྟེན་ནས་དེ་སྐྱེས་པར་བྱས་ཆོག་གི་རེད།

ད་ས་བོན་ཡིན་མཁན་གྱི་བག་ཆགས་དེ་ནམ་རྒྱུན་དུས་རྒྱུན་ནས་ང་རང་ཚོ་གི་སེམས་ནང་ལ་ཅིག་བསམ་ཤེས་འདྲ་ཅིག་ཡོད་རེད་བ་དཔེར་ན། འདོད་ཆགས་ལ་སོགས་པའི་བག་ཆགས་བཞག་ཟེར་དེ་ལ། འདོད་ཆགས་དེ་ཚོ་དེའི་བག་ཆགས་ཀྱི་ངོ་བོ་ལ་སོང་ཕྱིས་སུ་ཡང་འདོད་ཆགས་ཀྱི་ངོ་བོ་ལ་ཚུར་འགྱུར་རུང་གི་ནུས་པ་ཅིག་ལ། དེ་བག་ཆགས་ཟེར་བ་ཅིག་རེད་དེ་ས་བོན་ཡིན་མཁན་གྱི་བག་ཆགས་དེ་དེ་རེད་ས་བོན་ས་བོན་ཟེར་བ་དེ་ནས་ཀྱི་ས་བོན་ལ་སོགས་པ་ཡིན་ནོ་དེ་ཡིས་རང་གི་ཉེར་འབྲས་མྱུ་གུ་སྐྱེ་ཡ་ཡོང་ངེས་ཅིག་ལ་ནས་ཀྱི་ས་བོན་ཟེར་གི་ཡོད་རེད་བ། དེའི་ནང་བཞིན་འདོད་ཆགས་ཀྱི་བག་ཆགས་ཟེར་དེ་ལ་ས་བོན་ཟེར་དེ་ལ་རང་གི་ཉེར་འབྲས་འདོད་ཆགས་སྐྱེ་ཡ་ཡོང་ངེས་ཀྱི་རིགས་དེ་འདྲའི་ཅིག་ལ་འདོད་ཆགས་ཀྱི་ས་བོན་ཟེར་ལབ་ཡོད་རེད། སྐྱེ་ཡ་ཡོད་པས་ཁྱབ་དེ་ལབ་དགོས་གི་མི་འདུག་སྐྱེ་རྒྱུ་ཡོད་པའི་རིགས་རྒྱུན་ཡིན་ངེས་ཀྱི་རིགས་ཅན་ཞིག་ཡིན་དགོས་གི་འདུག། ཡོད་པས་མ་ཁྱབ་སྟེ། སྒོམ་ལམ་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་ལ་འཇུག་ཁ་མ་གི་གནས་སྐབས་ལ། དེ་ནི་ས་བོན་དེ་ཚོའི་རིགས་དེ། ས་བོན་རེད་དེ། དེའི་རྗེས་ལ་འདི་ཡོད་མ་རེད་བ་ཁོ་འདོད་ཆགས་མངོན་དུ་འགྱུར་བ་སྐྱེ་གལ་མེད་ཀྱི་རེད་ས་རེད་དེ། ས་བོན་རེད། དེ་གི་རིགས་རེད་དེ། རེད་དྭ་དེ་རེད། ད་བ་ཤ་ཟེར་གྱི་དེ་བྱིས་པ་ཁོ་རང་དེ་བ་ཤ་དེའི་ངོ་བོ་ལ་ད་འདི་ས་བོན་མ་ཡིན་ཁེག་གི་བ་ཤ་དེ་ས་བོན་མ་ཡིན་ཁེག་གི་བ་ཤ་དེ་བྱིས་པ་དེའི་ངོ་བོ་ལ་འགྲོ་རང་མ་ཡིན་པ་བདེན་ཚིག་གི་བ་ཤ་ཟེར་ན་བདེན་ཚིག་ཁོ་རང་དེའི་ངོ་བོ་ལ་མ་སོང་བ།

དགོས་མེད་ཀྱི་བྱ་བ་ལ་ཞུགས་འགྲོ་བ་དང་ཞུགས་པའི་ཚེ་ལ་ཕྲན་དབང་དེ་གཉེན་པོ་སྟོབས་ཀྱི་ཁ་ཐུག་རང་ལ། ང་ཚོ་ཆོས་ཀྱི་ཉམས་ལེན་ཟེར་བ་དེ་ཁ་ཐུག་རང་ལ་དགོས་ཀྱི་རེད་དེར་བར་ང་ཚོ་སྨན་ཟེར་བ་དེ། སེམས་ཀྱི་སྨན། ཉོན་མོངས་ཀྱི་སྨན། འོ་དེ

ཤེས་སྒྲིབ་ཀྱི་མ་རིག་པ་མ་སྤངས་པས། རྗེས་ཐོབ་ཀྱི་སྣང་བཅས་ཀྱི་རྟོག་པ་དང། མཉམ་བཞག་ཏུ་སྣང་མེད་དུ་འགྱུར་བའི་རེས་འཇོག་ཡོད་ལ། སངས་མ་རྒྱས་པ་གི་དེ་ནི་འཕགས་པའི་གང་ཟག་དེ་ཚོ་ནི་རེས་འཇོག་རེད་སྙམ་བྱེད་རེས་འཇོག། སངས་རྒྱས་རྣམས་ཀྱིས་ནི་ཆོས་ཐམས་ཅད་ཀྱི་དོན་དམ་པ་དང་ཀུན་རྫོབ་པ།